རྫོང་དཔའ་སྐྱོང་དང་ནམ་ཆི་མང་གན་སོགས་པའི་ཁུལ་མ་ཚད་ཉེ་འདབས་ཀྱི་རྒྱ་གར་གྱི་མངའ་སྡེ་ནུབ་བེང་གཱལ་ནང་གི་རྡོ་རྗེ་གླིང་དང་ཀ་ལིང་པོང། ཇལ་པཱའི་གུརི། ཀུཇ་བྷིཧར་དང་དེ་བཞིན་བང་ལ་དེཤ་གི་ས་ཐོག་ལ་ཡང་ཆུ་རྒྱུགས་ནས་ཆུ་ལོག་ཆེ་ཆུང་འདྲ་མིན་གྱི་དཀའ་ངལ་འཕྲད་པ་གནས་ཚུལ་འདུག་ཕྱི་ཟླ་བཅུ་པའི་ཕྱི་ཚེས་བདུན་གྱི་ཉིན་འབྲས་ལྗོངས་ཀྱི་མངའ་སྡེའི་སྤྱི་ཁྱབ་བློན་ཆེན Prem Singh གྱིས་འབྲས་ལྗོངས་ནང་གི་གནས་སྟངས་ཤིག་ངོ་སྤྲོད་གནང་གསལ་ལ། Total Affected Family Twenty། Two thousand se upar hai། ཆུ་ལོག་དེས་འབྲས་ལྗོངས་ཁུལ་ལ་མི་ཚང་ཉིས་ཁྲི་ཉིས་སྟོང་ཙམ་ལ་གནོད་བསྐྱལ་ཡོད་པ་དང་འབྲས་ལྗོངས་སུ་ངལ་སེལ་ས་ཁུལ་ཉི་ཤུ་རྩ་དྲུག་ཙམ་བཙུགས་གནང་ཡོད་པ་དང་མི་ཚང་སུམ་སྟོང་བརྒྱད་བརྒྱ་ཙམ་ལ་ངལ་སེལ་ས་ཁུལ་དེ་ཚོར་འཕྲལ་སེལ་གྱི་སྐྱབས་གནས་གནང་ཐུབ་ཡོད་པ་གསུངས་བཞག། རྒྱ་གར་གྱི་གཟའ་སྤེན་པའི་མཚན་མོའི་སྐབས་དུས་ལ་རྒྱ་གར་གྱི་གསར་འགྱུར་ལས་ཁུངས NDTV གནས་ཚུལ་སྤེལ་གསལ་ཞིག་ལ་གཞིགས་ན། ཆུ་ལོག་དེས་མི་ལ་སྲོག་སྐྱོན་བཏང་པའི་ཁ་གྲངས་ནི་རྒྱ་གར་གྱི་དམག་མི་བདུན་ཙམ་ཐེ་བས་ཉུང་མཐར་མི་ལྔ་བཅུ་ང་གསུམ་ཙམ་ཆགས་པ་དང་མི་ག་སོང་ཆ་མེད་ཆགས་པ་ཁ་ཤས་རྙེད་ཁར་ད་དུང་བཅུ་ཕྲག་ཁ་ཤས་ག་སོང་ཆ་མེད་ཆགས་ནས་ཡོད་པ་གནས་ཚུལ་སྤེལ་འདུག་འབྲས་ལྗོངས་སུ་གློ་བུར་ཐོལ་རྒྱག་གི་ཆུ་ལོག་དེའི་རྐྱེན་རྩ་ཁ་གསལ་ད་ལྟ་རྦད་དེ་གཏན་འཁེལ་བ་གཏན་འབེབས་གནང་རྒྱུ་རེད་འདུག་སྟེ། གཅིག་བྱས་ན་ཆར་རྒྱུན་དྲག་པོའི་རྐྱེན་གྱིས་ཡིན་སྲིད་པ་དང་གཅིག་བྱས་ན་ཉེ་ཁུལ་དེ་གར་ས་འོག་ཏུ་ས་ཡོམ་གྱི་རྐྱེན་བྱས་ཡོད་སྲིད་པ་ཚོད་དཔག་གནང་གིན་འདུག།

ཆུ་ལོག་གི་གློག་ཁང་དེ་ལ་འགྲོ་སའི་ཟམ་པ་ཡང་ཆུས་ཁྱེར་བ་སོགས་ཀྱི་ངང་ལ་ཆུང་ཐང་གྲོང་སྡེ་རང་མ་ཚད་འབྲས་ལྗོངས་ཀྱི་གྲོང་སྡེ་དིག་ཆུ་དང་སིང་ཏམ་རང་པོ་མེ་ལི Teesta Bazar སོགས་པ་ལ་སྲོག་དང་རྒྱུ་གཉིས་ཀར་སྐྱོན་བཏང་ནས། ལྷག་པར་དུ་འབྲས་ལྗོངས་ཁུལ་དུ་ལམ་ཀ་དང་ཟམ་པ་དང་ཁ་པར་གྱི་ཏར་སྐུད་མང་པོ་གཏོར་བཤིག་བཏང་ཡོད་པ་གནས་ཚུལ་འདུག། འབྲས་ལྗོངས་ཀྱི་ས་གནས་གཞུང་དང་དེ་བཞིན་རྒྱ་གར་དབུས་གཞུང་རང་གིས་དངུལ་དང་དམག་མི་དང་ངལ་སེལ་རུ་ཁག་སོགས་བཏང་ནས་སྲོག་བསྐྱབ་ཐབས་དང་ངལ་སེལ་རོགས་རམ་གནང་ཐབས་མུ་མཐུད་བཞིན་པ་དང། འབྲས་ལྗོངས་ཁུལ་དུ་བོད་དང་རྒྱ་གར་གྱི་ས་མཚམས་ཡོད་པས་དེང་སང་ས་མཚམས་ཀྱི་སྐོར་བྱ་ལ་རྒྱ་མིའི་དམག་མི་དང་རྒྱ་གར་གྱི་དམག་མི་དེ་ཁུལ་ལ་ཡོད་དུས་འབྲས་ལྗོངས་ཀྱི་ངོས་སུ་ཆུ་ལོག་བརྒྱབ་པ་དེའི་ནང་ལ་རྒྱ་གར་གྱི་དམག་མི་ཉུང་མཐར་བདུན་ཙམ་ལ་སྲོག་སྐྱོན་བྱུང་བ་དང་བཅུ་ལྷག་ཙམ་གར་སོང་ཆ་མེད་ཆགས་པའི་གནས་ཚུལ་འདུག་ཆུ་ལོག་དེའི་ནང་ལ་བོད་དང་འབྲས་ལྗོངས་ཀྱི་ས་མཚམས་ཁུལ་གྱི་རྒྱ་གར་གྱི་དམག་སྒར་དེ་འདྲ་ནས་འབར་རྫས་དང་མཚོན་ཆ་གཞན་ཆུས་ཁྱེར་ཡོད་སྲིད་པ་རྒྱ་གར་གྱི་རྒྱལ་སྲུང་ལྷན་ཁང་གིས་བསྒྲགས་གཏམ་ཞིག་བཏོན་གནང་ཞིང། རྒྱ་གར་གྱི་དམག་མིས་འཚོལ་ཞིབ་གནང་རྒྱུའི་འཆར་གཞི་ཡོད་པ་གསུངས་བཞག། འབྲས་ལྗོངས་ནས་ཆུ་ལོག་གི་ཆུ་ཉེ་འདབས་ཀྱི་རྒྱ་གར་གྱི་མངའ་སྡེ་ནུབ་བེང་གཱལ་ནང་ལ་རྒྱུག་ས་ཞིག་ཏུ་མེ་མཚོན་དེ་འདྲས་མི་གཉིས་བསད་པ་དང་བཞི་ལ་སྲོག་སྐྱོན་བཏང་པ་གཟའ་པ་སངས་ཀྱི་ཉིན་མོར་ས་གནས་ཀྱི་བརྒྱུད་ལམ་དེ་གྲས་གནས་ཚུལ་སྤེལ་བ་བྱུང་བཞག། ཆུ་ལོག་གིས་ངལ་སེལ་གྱི་ལས་དོན་ཁག་པོ་བཟོས་ཡོད་པ་དང་ཡིན་ནའི་ངལ་སེལ་ལས་དོན་མུ་མཐུད་བཞིན་པ་དང་ཆུ་ལོག་དེས་ཟམ་པ་བཅུ་གསུམ་ཙམ་ཁྱེར་བ་མ་ཚད། ནུབ་བེང་གཱལ་གྱི་སི་ལི་གུ་རི་དང་འབྲས་ལྗོངས་བར་གྱི་རྒྱ་ལམ་ལྟེ་བ་ཞིག་ཆུ་ལོག་གིས་གཏོར་བཤིག་བཏང་པ་སོགས་ཀྱིས་དེ་ཁུལ་ལ་ད་ལྟ་འགྲིམ་འགྲུལ་སྟབས་བདེ་པོ་མེད་པ་གནས་ཚུལ་འདུག།